ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་དུ་བོད་པའི་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག Podcast བསྐྱར་ཞིབ་ཟེར་བའི་ལས་རིམ་རེད། ང་ཚེ་བརྟན་དབང་ཕྱུག་ཡིན། འདས་པའི་ལོ་འགའ་ཞིག་གི་ནང་ལ་ཡང་རྒྱ་ནག་དང་ཨུ་རུ་སུས་ཨ་མི་རི་ཀས་གཙོ་བོ་བྱས་པའི་དམངས་གཙོའི་རྒྱལ་ཁབ་དེ་ཚོའི་ནང་ལས་ཀ་དུས་ཀྱི་ཚ་མགོ་ཞིག་ཡོང་གི་མེད་པ་སོགས་ཀྱི་སྐྱོན་བརྗོད་མང་པོ་ཞིག་བྱས་པ་དང་དུས་མཚུངས་ཁོ་རང་ཚོའི་ལམ་ལུགས་འདི་ཚོ་ལ་ཡང་དགེ་མཚན་ཡོད་པའི་འུད་སྒྲོག་མང་པོ་ཞིག་བྱས་ཡོད་རེད། ཡིན་ནའི་འདས་པའི་ཟླ་བ་གཅིག་ལྷག་ཙམ་རིང་རྒྱ་ནག་དང་ཨུ་རུ་སུའི་ནང་བྱུང་བའི་གནས་ཚུལ་མང་པོ་ཞིག་ནས་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་དེ་ཚོའི་སྐྱོན་ཆ་ཚང་མ་མི་ཚོས་མཐོང་ཡག་ཡོད་པ་ཆགས་སོང། བྱས་ཙང་དེ་རིང་ང་ཚོའི Podcast བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་དམངས་གཙོ་དང་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་དེ་གཉིས་ཀྱི་དགེ་སྐྱོན་སྐོར་ལ་ཡང་བགྲོ་གླེང་ཁ་ཅིག་ཞུ་གི་ཡིན། ད་མ་རྩ་སྤྱིར་བཏང་བྱས་པ་ཡིན་ན་དམངས་གཙོའི་ལམ་ལུགས་ཡག་ཡོད་དང་ཡང་ན་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་དེ་ཚོ་ཡག་ཡོད་ཟེར་དེ་ཡིན་ན་སྤྱིར་བཏང་མིའི་སེམས་པའི་ནང་ལོག་ལ་ཡང་དོགས་པ་སྐྱེ་དགོས་ཡག་ཅིག་མ་རེད་བསམ་གི་འདུག་ད་ཡིན་ནའི་ལས་འདས་པའི་ལོ་ཁ་ཤས་ཤིག་ནང་ལོག་ལ་ཡང་ཨ་མི་རི་ཀས་གཙོ་བོ་བྱས་པའི་ད་དམངས་གཙོའི་རྒྱལ་ཁབ་མང་པོའི་ནང་ལོག་ལ་ཡང་བར་ཆད་རེ་ཞིག་མང་པོ་བྱུང་བྱས་ད་རྒྱལ་ཁབ་དེ་ཚོའི་ནང་ལོག་ལ་ཡང་གནས་ཚུལ་ཐག་གཅོད་བྱེད་དུས་ཐག་ཆོད་གོ་མ་བཅུག་བྱས་འཁྲུག་ཟིང་དེ་མང་པོ་བྱུང་སྐྱོན་དེ་འདྲ་མང་པོ་ཞིག་ཡོད་དུས་ཙམ་པ་རྒྱ་ནག་གཙོ་བོ་བྱས་པའི། སྲིད་དབང་སྒེར་གཅོད་ཅན་གྱི་རྒྱལ་ཁབ་ཨུ་རུ་སུ་དང་རྒྱ་ནག་གཙོ་བོ་བྱས་པའི་རིགས་འདི་གཉིས་གཉིས་ཆ་ཀས་དམངས་གཙོའི་ལམ་ལུགས་དེ་ཚོ་ཡག་པོ་མེད་པའི་སྐྱོན་བཙུགས་ས་དང་མཛུག་གུ་བཙུགས་སའི་འདི་གནས་ཚུལ་མང་པོ་ཅིག་དང། འདི་དང་དུས་མཚུངས་བྱས་རྒྱ་ནག་ནང་ལོག་ལ་ཆ་བཞག་པ་ཡིན་ན་འདས་པའི་ལོ་ཉི་ཤུ་སུམ་ཅུའི་ནང་ལོག་ལ་ཡང་རྒྱ་ནག་གི་དཔལ་འབྱོར་དེ་ཡར་རྒྱས་མགྱོགས་པོ་ཞིག་ཕྱིན། མི་དམངས་ཁྱོན་ཡོངས་ཀྱི་འཚོ་བའི་གནས་སྟངས་དེ་ལ་ཡར་རྒྱས་ཆེན་པོ་ཞིག་ཕྱིན་ཡོད་རེད། མ་རྩ་ད་དུ་ཡར་རྒྱས་དེ་ཚོ་འགྲོ་ཡག་གི་རྒྱུ་མཚན་གཙོ་བོ་དེ་ནི་རྒྱ་ནག་ཁོ་རང་ཚོས་རྒྱ་མི་དེ་ཚོའི་མིའི་ལས་ཀ་འཇོན་པོ་དང། ཅིག་རྣམ་དཔྱོད་དང་འདི་འདི་ནས་བྱུང་བ་རེད་དེ་ཡིན་ནའི་ལས་རྒྱ་ནག་དམར་ཤོག་གི་འདི་ཧ་ལམ་ཅིག་རྒྱ་ནག་དམར་ཤོག་གི་ལམ་ལུགས་ཀྱི་ཨེ་ནི་དགེ་མཚན་དང་ཁོ་འཇོན་ཐང་དང་དེ་ཚོ་ཡིན་པའི་ངོ་སོ་དེ་ཞེ་པོ་ཤུགས་ཆེན་པོ་ལེན་བྱས་རྒྱ་ནག་དང་ཨུ་རུ་སུ་ལྟ་བུ་ཡིན་ད་མིའི་གང་ལྟར་གཏམ་བརྗོད་རང་དབང་དང་དེ་ཚོ་བཀག་བཞག་པའི་ཅིག་སྒོ་རྒྱབ་ཤར་མགྱོགས་ནང་ལོག་ལ་ཡོད་པའི་མི་མང་དེ་ཚོ་གཅིག་པོ་མ་ཡིན་པ་འཛམ་བུ་གླིང་ནང་ལོག་དང་ཨན་ཐ་ན་ཕར་བཞག་བྱས་ཡིན་ན་ད་དམངས་གཙོའི་རྒྱལ་ཁབ་ཨ་མི་རི་ཀ་དང་ནུབ་ཕྱོགས་དེ་པར་ཡིན་ནའི་མི་ཁ་ཅིག་གིས་ཨོ་ད་གང་ལྟར་སེམས་ནང་དོགས་པ་སྐྱེ་བྱས། ག་འདྲ་ཡིན་ན་དམངས་གཙོ་ཟེར་མཁན་དེ། དངོས་གནས་ཡག་ལོས་དེ་ག་འདྲ་ཡིན་ན་དེ་སྐྱོན་མང་པོ་ཞེ་པོ་ཞིག་འདུག་འདི་དང་དུས་མཚུངས་བྱས་ཡིན་ན། ཡང་སྲིད་དབང་སྒེར་གཅོད་ཅན་གྱི་ལས་ཀ་དེ་ཚོ་ཐག་ཆོད་པོ་དང། ལས་ཀ་དེ་ཚོ་འཇོན་པོ་དང། གཅིག་བྱེད་དུས་ཙམ་པ་ལས་ཀ་འཇོན་པོ་དང་ཐག་ཆོད་པོ་ཡོད་དུས་ཙམ་པ། མཐའ་མ་དེ་ཡིན་ན་མི་མང་ལ་ཡང་འཚོ་བ་ལ་ཡང་ད་ག་ད་ཕན་ཐོགས་དེ་ཡོང་གི་འདུག་བསམ་བསམ་གྱི་དེ་འདྲའི་བསམ་ཚུལ་ཤུགས་ཆེན་པོ་བྱུང་བྱས་བསྡད་ཡོད་རེད། ད་ཡིན་ན་འདས་པའི། ཟླ་བ་གཅིག་ལྷག་ཅིག་གི་དུས་ཚོད་ཐུང་ཐུང་དེའི་ནང་ལོགས་ལ་ཡང། རྒྱ་ནག་དང་ཨུ་རུ་སུ་ནང་བྱུང་བའི་གནས་ཚུལ་ཁ་ཤས་ཅིག་ཐོག་ནས་ཡིན་ན་ད་དམངས་གཙོ་དང། སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་ཀྱི་དགེ་སྐྱོན་ཁྱད་པར་འདི་གཉིས་ཡིན་ན་ཞེ་པོ་ཞིག་ད་ཡང་བསྐྱར་དུ་མངོན་གསལ་དོད་པོ་ཞིག་ཆ་འཇོག་བརྒྱབ་བྱས་ཡིན་ན་མི་ཚང་མ་ལོག་གི་མིག་ལམ་ལ་ཡང་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་ཀྱི་ཁོ་སྐྱོན་ཆ་མ་ཟད་ཁོ་ཉེན་ཁ་དེ་ག་གི་ཚོད་ཡོད་མེད་དེ་ཡིན་ན་གསལ་པོ་ཞེ་པོ་ཞིག་བཟོས་ཟིན་པ་འདུག་བྱས་ཙང་ད་ད་ལྟ་ཡིན་ན་དེའི་སྐོར་ལ་ཡང་ད། གཅིག་བགྲོ་གླེང་བྱས་དང་བལྟ་ཡག་གི་དུས་ཚོད་དེ་མ་བཏང་འཛམ་བུ་གླིང་ནང་ལོགས་ལ་གལ་ཆེན་པོ་ཞིག་ཏུ་ཆགས་ཤག། དཔེར་ན་ཆ་བཞག་ན་དེ་རིང་ཡིན་ན་དེ་ནིའུ་ཡོག་ཐའིམ་སི་གི་གསར་ཤོག་གི་དམིགས་བསལ་གླེང་བརྗོད་པ Tom Friedman ཟེར་ཉན་ཞིག་རེད་ཁོ་རང་སྐད་གྲགས་ཆེན་པོ་ཞིག་རེད་འཛམ་བུ་གླིང་གི་ཡིན་ན་འགྲོ་སྟངས་དང་འདི་སྐོར་ལ་ཡང་རྩོམ་སྐད་གྲགས་ཆེན་པོ་དང་དེབ་སྐད་གྲགས་ཆེན་པོ་མང་པོ་བྲིས་གནང་ཡོད་རེད་བྱས་ཙང་ཁོ་རང་གི་རྩོམ་འགོ་བྱང་ལ་ཡང་ཡིན་ན་རྒྱ་ནག་དང་ཨུ་རུ་སུའི་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་འདི་ཚོ་ལ་ཡང་མིང་ཆད་ངན་པ་ཞིག་བཟོས་སོང་ཟེར་བྱས་ཀྱི་འགོ་བྱང་གི་ཐོག་ནས་ཡིན་ན་ཁོ་རང་རྩོམ་ཞིག་བྲིས་ཤག་བྱས་དང་ངས་དེ་རྩོམ་འདི་གཙོ་བོ་གཅིག་གཞི་བཞག་བྱས། འདིའི་སྒང་ལ་ཡིན་ན་དེའི་བར་ལ་ཡང་ད་རྩོམ་འདི་དང་འདྲ་པོ་འདི་ད་རེས་མང་པོ་ཞིག་འཐོན་གི་འདུག་འདི་ཚོའི་ནང་དོན་གང་ལྟར་ཁ་སྣོན་བྱས་བྱས་ངས་དེ་ཡང་ངོ་སྤྲོད་ཁ་ཤས་ཞུས་ན་བསམ་བཟང་རེ་བྱུང། སྐུ་ཞབས Tom Friedman གིས་ད་ལྟ་ཡིན་ན་གཅིག་རྒྱ་ནག་ལ་བྱུང་བཞིན་པའི་ཏོག་དབྱིབས་ནད་དུག་གི་དཀའ་ངལ་འོག་ལ་ཡིན་ན་ཧྲང་ཧའེ་ལ་ཡང་ད་མི་སྟོང་ཕྲག་མང་པོ་དང་གཅིག་བྱས་ན་མི་ཁྲི་ཕྲག་མང་པོ་ས་ཡ་མང་པོ་ལ་ཡང་ཡིན་ན་ལྟོ་ཆས་མ་འདང་བ་བྱས་བྱས་དཀའ་ངལ་འཕྲད་བསྡད་པའི་གནས་ཚུལ་འདི་དང། ཨུ་རུ་སུས་ད་རེས་ཡང་ཡུག་ཁུན་ལ་ཡང་དམག་འཁྲུག་བརྒྱབ་བྱས་ད་ཡུག་ཁུན་མི་དམངས་ཚོ་ལ་ཡང་འཕྲད་པའི་དཀའ་ངལ་འདི་ཚོ་ཕར་བཞག་ཨུ་རུ་སུ་ཁོ་རང་སོ་སོ་ལ་འཕྲད་པའི་དཔལ་འབྱོར་དཀའ་ངལ་དང་འདི་ཚོ་ནས་ཡིན་ན་འགོ་ཁྲིད་ཞི་ཅིན་ཕིང་དང། ཕུའུ་ཏིང་ཁོ་གཉིས་གཅིག་པོ་གི་ལས་ཀའི་ནོར་འཁྲུལ་ཡིན་པ་གཅིག་པོ་མ་ཡིན་པ། ཁོ་ཚོའི་ལམ་ལུགས་ཀྱི་སྐྱོན་ཆ་དེ་ཚོ་ཡིན་ན་གང་ལྟར་ད་རེས་མངོན་གསལ་དོད་པོ་ཞིག་དུས་ཚོད་ཐུང་ཐུང་ཅིག་ནང་ལོགས་ལ་ཡང་གནས་ཚུལ་འདི་གཉིས་ཐོག་ནས་གསལ་པོ་ཞེ་པོ་ཞིག་བསྟན་སོང་ཟེར་བྱས་ཁོ་རང་གིས་འདི་འདྲ་གསུངས་ཤག་ཅིག་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་ཀྱི་སྐྱོན་ཆ་འདི་གའི་ཁོར་རྒྱུན་དུ་འཁོར་ནས་སྤྱི་ཚོགས་ཐོག་ལ་ཡང་གལ་སྲིད་ཚད་བཀག་ཆེན་ཡག་པོ་བྱས་བལྟས་པ་ཡིན་དུས་ད་རྒྱུན་དུ་འཁོར་ནས་ག་དུས་ཡིན་ནའི་ཡོད་རེད་ལས། ཡིན་ནའི་ལས་ཛ་དྲག་གི་གནས་ཚུལ་དང་གནས་ཚུལ་ཆེན་པོ་འདི་བྱུང་པའི་སྐབས་ཡིན་ན། ཁོའི་སྐྱོན་དེ་ཚོ་ག་རེ་ཡོད་མེད་དེ་ག་དེ་ཡིན་ནའི་ཞེ་པོ་ཞིག་གིས། མངོན་གསལ་དོད་པོ་དང་ཤུགས་རྐྱེན་སོགས་རེད་དེ་ཡིན་ནའི་མི་མང་ལ་ཡང་ཐད་ཀར་ཚོར་བ་བྱུང་ན་དེ་ཡིན་ནའི་ཞེ་དྲག་གི་ཤུགས་ཆེ་ཡོང་གི་འདུག་བྱས་ཙང་ང་ཚོས་འདི་བྱས་བྱས་ད་རིང་འདིའི་ཁོ་ཚོའི་སྐྱོན་ཆ་དེ་ག་རེ་ག་རེ་ཡོད་མེད་དེ་ཚོ་དཔེར་ན་ཆ་བཞག་ན་རིམ་པས་བྱས་བལྟས་པ་ཡིན་ན། དང་པོ་དེ་ཡིན་ན། ཁོ་འགོ་ཁྲིད་དབང་ཐང་ཆེན་པོ་ཞེ་པོ་ཞིག་འདི་ཆགས་དུས་ཙམ་པ་ད་ཕུ་ཐིང་ཡིན་ན་རེད་ཞི་ཅིན་ཕིང་སོགས་དང་ཡང་སྔ་མོ་ཡིན་ན་མའོ་ཙེ་ཏུང་དང་སི་ཏཱ་ལིང་དང་དེ་ཚོའི་སྐབས་དེ་ཡིན་པ་ཡིན་ན། ག་དུས་ཡིན་ན་དབང་ཆ་འདི་སྒེར་གཅོད་ཅན་ཅིག་གིས་མི་དབང་ཐང་ཆེན་པོ་ཆགས་དུས་ཙམ་པ། ད་འདིའི་གཡས་གཡོན་ལ་ཡང་ཡོད་པ་དེ་གའི་མི་སྒང་ག་ལོ་ག་ལེ་ག་ལེ་དཔེ་ལས་མེད་བཞིན་གང་ལྟར་སྐད་ཆ་དྲང་པོ་བཤད་ཉན་བཤད་མ་ཕོད་པ་དང། བཤད་ས་མེད་པ་དང། བཤད་ཡ་ལ་འཇིགས་སྣང་བྱས་པ་ལ་སོགས་པའི་གང་ལྟར་དེ་འདྲའི་ཀྱི་གནས་སྟངས་ཀྱི་འོག་ལ་ཡིན་ན་དངོས་ཡོད་གནས་ཚུལ་མ་ཤེས་པ་བྱས་བྱས་ཡིན་ད་ལས་ཀ་དེ་ཚོ་བྱེད་ཡག་གི་ཉེན་ཁ་ཆེན་པོ་ཞེ་པོ་འདུག་ཨ། ད་རིང་འདི་ན་དཔེར་ན་ཆ་བཞག་ན། སྐུ་ཞབས Tom Friedman གྱི་རྩོམ་འདིའི་ནང་ལོགས་ལ་ཡང་དམིགས་བསལ་ཡང་དེ་དེ་ཨུ་རུ་སུའི་དཔེ་མཚོན་དེ་དྲངས་ནས་བཞག་ཨུ་རུ་སུའི་དཔེ་མཚོན་དེ་ཡིན་ན་ག་རེ་ཟེར་ན། སྲིད་འཛིན་ཕུ་ཏིན་གྱིས་ཡིན་ན་ཡུཀ་རེན་ལ་ཡང་དམག་རྒྱག་གི་འོ་བསམ་བྱས་ད་བསམ་བློ་དེ་བཏང་པའི་སྐབས་དེ་ཡིན་ན། ཏན་ཏན་ཕལ་ཆེན་སྲིད་འཛིན་ཕུ་ཏིན་ལ་ཡང་ཅིག་ཡར་ཞུས་བྱས་ཨོ། འདིའི་སྔོན་ལ་ཡང་མ་ཚང་ཅིག་འདས་པའི་ལོ་ཁ་ཤས་ཤིག་ནང་ལ་ཡང་ཨུ་རུ་སུའི་དམག་དཔུང་གིས་སི་རི་ཡ་ཡིན་ནའི་རེད། འདོགས་པ་ལ་ཆེ་ཅི་ཉའི་འདོགས་ཡ་ཡིན་ནའི་རེད་འདོགས་པ་ལ་ཡང་ད་ག་འདྲ་འདི་ཚོ་ཡུལ་དམག་གསུམ་དེ་དམག་འཐབ་ཆང་དེར་བ། དེ་ཚོ་དམག་རྒྱབ་རྗེས་ལམ་ལྷོངས་འོ་ཙམ་བྱུང་པ་རེད། དེ་ཚོ་དག་མ་དྲག་ཡིན་ན་ཡུཀ་རེན་ག་ཚོད་མི་འདུག་ཟེར་ནའི་རེད་མི་ས་ཡ་བཞི་བཅུ་ཙམ་ཡོད་པའི་དེང་དུས་ཀྱི་རྒྱལ་ཁབ་ཅིག་རེད། འདི་ལ་ཡང་དམག་རྒྱག་གར་འགྲོ་ཡ་གི་ང་ཚོ་ཡིན་ན་ཨུ་རུ་སུ་ལ་ཡང་དམག་གི་ནུས་སྟོབས་དེ་ཡོད་རེད་མ་རེད་ཟེར་ཡག་སོ་ད་དྲི་བ་དང་དེ་དེ་བྱེད་ཀྱིན་འཁོར་བ་ཅིག་བྱས། གཉིས་པ་དེ་ཡུཀ་རེན་མི་དམངས་ཚོ་ཡིན་ན། ཨུ་རུ་སུ་ལ་ལྷག་པར་དུ་སྲིད་འཛིན་ཕུ་ཐིན་ཁོ་རང་ལ་ཡང་དགའ་པོ་ཡོད་མ་རེད་ཟེར་ཅིག་བསམ་བློ་བྱོས་རོགས། གནས་ཚུལ་དངོས་ཡོད་གནས་ཚུལ་དེ་གང་དག་ཕལ་ཆེན་ཡར་ཞུ་སྲིད་ཆོད་ནི་ཡོད་སྲིད་མ་རེད། འདི་འདྲས་མེད་དུས་ད་གང་དག་སྐད་ཆ་དྲང་པོ་བཤད་ཡས་མེད་དུས་ཙམ་པ་ཨ་འདི་འདྲས་ཀྱི་ཁོར་ཡུག་ཅིག་ནང་ལོགས་ལ་ཡང་ཕུ་ཐིན་གྱི་དཔལ་ལས་ཁྲིམས་སྐྱོང་ནི་མང་པོ་ཅིག་གཞི་བཞག་བཅས་ཡིན་ན་དམག་དེ་རྒྱག་གར་འགྲོ་དུས་དམག་དེ་ཡང་ལམ་ལྷོངས་མ་ཡོང་ཡང་ནོར་འཁྲུལ་ཤོར་བ་དེ་དང་པོ་དེ་ཡིན་ན་གཙོ་བོ་དེ་ཡིན་ན་ཨ་འབྱུང་གཞི་དེ་རེད། ད་ད་ག་ནང་བཞིན་དེ་དཔེ་མཚོན་དེ་ཡིན་ན་གལ་སྲིད་རྒྱ་ནག་ནང་ལོགས་འཁྱེར་ཡོང་བྱས་ཞི་ཅིན་ཕིང་གིས་བྱེད་སྟངས་དེ་ཚོ་བལྟས་པ་ཡིན་ན་ལས་ཕལ་ཆེན་ངས་བྱས་ན་དེའི་དཔེ་མཚོན་དེ་ཚོ་ད་ག་ས་ག་ལ་ཡ། ལྷག་པར་ད་རིང་འདི་ཧྲང་ཧའེ་ལ་ཡ། ཏོག་དབྱིབས་ནད་དུག་སྔོན་འགོག་བྱེད་ཆེད་དུ་ད་བཀག་སྡོམ་བྱས་རྗེས་མི་སྟོབས་ན་དེ་གས་དེ་ནང་ལ་བཅུག་བྱས་བཞག་བྱས་ཡིན་ན། མི་ད་འདས་གྲོངས་སོང་ཡ་དང་དཀའ་ངལ་དང་དེ་འདྲ་ད་གྲངས་ལས་འདས་ཆགས་བསྡད་ཡོད་རེད་དེ་ཚོའི་ནང་ལོགས་ལ་ཡ་དཔེ་མཚོན་འདིའི་རིགས་དེ་ཡིན་ན། ཞེ་པོ་ཅིག་མང་པོ་ཅིག་ཡོད་ཀྱི་རེད་བསམ་གྱི་འདུག་གཉིས་པ་དེ་ག་རེ་འདུག་ཟེར་ན། ད་སྤྱིར་བཏང་བྱས་པ་ཡིན་ན་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་དེ་ཚོ་ད་རྒྱ་ནག་ཡིན་ནའི་རེད་ཨུ་རུ་སུ་ཡིན་ནའི་རེད་ཁོ་མགོ་ཁྲིད་དེ་ཞེ་པོ་ཅིག་ཡར་བཀྱག་བྱས་ད་མགོ་ཁྲིད་དེ་སྤྱིར་བཏང་བྱས་པ་ཡིན་ན་ད་ག་ནང་བཞིན་བྱས་བྱས་ལོ་བཞི་དང་ལྔ་དང་ལ་ཡར་འོས་འདེམས་བྱས་རྒྱུན་དུ་ད་བྱེད་དགོས་བ་མ་རེད་ལྷག་པར་དུ་ནི་རྒྱ་ནག་ནང་ཆ་བཞག་པ་ཡིན་ན་ད་སྲིད་འཛིན། ཞི་ཅིན་ཕིང་གིས་ད་ལོའི་ནི་དམར་ཤོག་གི་ཚོགས་འདུའི་སྒང་ལ་མུ་མཐུད་བྱས་ཡིན་ན་དེའི་སྙད་གི་མགོ་ཁྲིད་དེ་དང་མ་དག་ཡིན་ན་རྒྱུན་སྐྱོང་བྱེད་བྱས་བསྡད་ཡག་གི་འཆར་གཞི་བྱེད་ཀྱི་ཡོད་རེད་ཨང་སྲིད་འཛིན་ཕུ་ཏིང་ཆ་བཞག་ན་ད་ལོ་ཉི་ཤུ་ཙམ་པའི་མགོ་ཁྲིད་བྱས་བྱས་བསྡད་པ་རེད་ད་དེ་ཚོ་བསྡད་དུས་ཙམ་པ་ཁོ་སྤྱིར་བཏང་གི་ལུགས་མཐུན་མིན་པ་བྱས་བསྡད་དུས་ཙམ་པ་ད་མགོ་ཁྲིད་དེ་དམིགས་བསལ་ཞེ་པོ་ཅིག་ཡིན་པས་ཁོས་གང་དག་སྒྲུང་བཟོ་དགོས་རེད་དེ་ཚོ་ཞེ་པོ་ཅིག་རྫུན་མ་བཟོས་བྱས་ད་གང་དག་ལས་ཀ་ཡང་དག་པ་དང་འཇོན་པོ་ཡོད་པ་དང་འདི་འདྲའི་ཞེ་པོ་ཅིག་ནོར་འཁྲུལ་མེད་པ་དང་ད་འདི་ག་འདི་ད་ད་རི་ག་ཞི་ཅིན་ཕིང་ལ་ཡང་སྔས་མ་རིག་གནས་གསར་བརྗེའི་སྐབས་ལ་ཡང་མའོ་ཙེ་ཏུང་ལ་བཤད་པ་ནང་བཞིན་ཡང་དག་པ་དང་གཟི་བརྗིད་དང་དེ་སྒང་ག་ད་ཡང་བཤད་ཡག་འགོ་བཙུགས་འདུག་འདི་འདྲས་ཅིག་བཤད་པའི་སྐབས་དེ་ད་ལས་ཀ་ཅིག་འགོ་ཁྲིད་དེ་བྱས་རྗེས་ཨ་ནི་ལས་ཀ་འདི་གང་དག་ད་གོམ་པ་དང་པོ་གཉིས་པ་གསུམ་པ་ད་རྒྱབ་ཚར་དུས་ཙམ་པ་ལས་ཀ་དེ་ནོར་འཁྲུལ་དང་འདི་ལ་ཡ་འགྱུར་ལྡོག་བཏང་དགོས་ཀྱི་ཡོད་པ་ཅིག་ད་མི་ཚང་མས་མཐོང་བའི་ཡིན་ནའི་ལས་སུ་གང་ཅིག་ད་དེ་འགྱུར་ལྡོག་བཏང་ནུས་ཀྱི་མ་རེད་བཏང་མ་ནུས་ཡ་དེ་ག་རེ་རེད་ཟེར་ན་ད་ཁོ་འགོ་ཁྲིད་དེ་རྦད་དེ་ལས་ཀ་ཡང་དག་པ་དང་འཇོན་པོ་ཡོད་པ་ཅིག་རྟག་པར་ཞི་བྱེད་དྲིལ་བསྒྲགས་བྱས་དེ་འདྲ་བཟོས་བཞག་དེ་སྒྲུང་འདི་བཟོ་དུས་འགོ་ཁྲིད་དེ་ལ་ལས་ཀ་ནོར་འཁྲུལ་ཅིག་དང། བསམ་བློ་ནོར་འཁྲུལ་དང་རྩིས་ནོར་བ་ཐེབས་ས་དེ་དེ་ཡོང་ཤེས་ཡ་མེད་པ་ཅིག་ལ་ཡ། ངོས་འཛིན་བྱས་བྱས། ད་ག་འདྲ་ནོར་འཁྲུལ་ཡོ་བསྲང་བྱེད་ཡག་གི་ནུས་པ་དེ་ཡིན་ན་བརླག་འགྲོ་གི་འདུག་ཨ། ད་དཔེར་ན་ཆ་བཞག་ན་ཨུ་རུ་སུར་ཆ་བཞག་པ་ཡིན་ན། ད་ལྟ་ཕ་གིའི་ཡུག་རེན་ལ་ཡང་དམག་བརྒྱབ་བྱས་ད་དམག་དེ་ལམ་ལྷོང་ཁྱོན་ཡོང་གི་ཡོད་མ་རེད། གཅིག་ནས་ཨུ་རུ་སུའི་དམག་མིའི་འཇོན་ཐང་མེད་པ་གཉིས་པ་དེ་ཡུག་རེན་གྱི་དམག་གི་སྟོབས་ཤུགས་ཆེན་པོ་དེ་ག་འདྲ་ནུབ་ཕྱོགས་རྒྱལ་ཁབ་དེ་གའི་རོགས་རམ་བྱས་བྱས་ད་དཀའ་ངལ་དེ་ག་འཕྲད་མི་སྡོམ་ན་དེ་གའི་གཤིས་སྐོར་དེ་ལས་ག་འདྲ་ཨུ་རུ་སུའི་ཕི་གའི་ཡ་ཡིན་ན་དམག་དེ་བརྒྱབ་སྟངས་དེ་ཕལ་ཆེར་ནོར་ཤག་ལབ་ཁོས་ཐུབ་ཀྱི་ཡོད་མ་རེད་དེ་ག་འདྲ་ཡིན་ན་དམག་དེ་དེ་སྙེད་འཆར་གཞི་ཡོད་པ་ནང་བཞིན་འགྲོ་གི་ཡོད་ཟེར་བྱས་ད་དུང་གང་ལྟར་ད་མི་འཛམ་བུ་གླིང་ཆ་ཚང་གི་མཐོང་ས་གོ་ར་ཡ་སྐྱག་རྫུན་བཤད་བྱས་མུ་མཐུད་དེར་འགྲོ་དགོས་ཀྱི་འདུག་ཨ། ད་དེ་ནང་བཞིན་ཡིན་ན་དཔེར་ན་ཆ་བཞག་ན་རྒྱ་ནག་ནང་ལོག་ལ་ཡ་ད་ཏོག་དབྱིབས་ནད་དུག་དེ་ནི་དེ་བས་བཤད་མ་དགོས་ཅིག་རེད་ཤ་ཚམ་ཚང་རེད་འདུག་ག་རེ་ཟེར་ན། དེའི་སྔན་ལ་ཡ་ད་སྲིད་འཛིན་ཞི་ཅིན་ཕིན་གྱིས་ཡིན་ན་རྒྱ་ནག་ནང་ལོག་ལ་ཡ་ཏོག་དབྱིབས་ནད་དུག་དེ་བཀག་འགོག་བྱས་ད་ལས་ཀར་ཨོ་སྒྲུབ་དུས་ཟིན་པ་ད་འབོར་ཆོལ་ཞི་བ་བཤད་བྱས་པས་ད་ཞི་ཅིན་ཕིན་ཁོ་རང་རང་ག་ཡིན་ན།

ཧྲང་ཧའེ་ལ་ད་མི་སྟོབས་ནག་འདི་གའི་དཀའ་ངལ་དང་ནང་དུ་བཅུག་བཞག་ནས་གང་ལྟར་ཉིན་མ་རེ་རེ་ཏོག་དབྱིབས་ནད་དུག་གྲངས་ཀ་འདི་ཡིན་ན་ད་དུང་དེ་རིང་ཁ་སང་མང་དུ་མང་ཅིག་ཇི་ལྟར་ཉིན་མ་གཅིག་ནང་ཁྲི་གཉིས་ནས་དོན་གྱི་འདུག་ཨ་ད་ཡང་དེ་རིང་ཁ་སང་ཏོག་ཙམ་ཉུང་དུ་བཏང་བཞག་ད་འདི་འདི་ཁོ་ན་ག་སོ་རས་གྲངས་ཀ་འདི་ཉུང་ག་དུས་གཏང་ཉིན་དུ་ནས་གཏན་ཡོད་རེད་པ། འདི་འདི་ཡིན་བཞིན་དུ་ཨོ་ད་འདི་བྱེད་ས་མི་འདུག་ད་ཕལ་ཆེར་འདི་འགྱུར་ལྡོག་ཞིག་གཏང་དགོས་འདུག་འདི་ནོར་ཤག་ཟེར་བྱེད་ཡིན་ན་འགོ་ཁྲིད་ཁོ་རང་ཚོས་ཁས་ལེན་བྱེད་ཀྱི་ཡོད་མ་རེད་འོག་གི་མི་ཚོ་དེ་ཚོས་བཤད་ཡ་ད་ག་བ་ག་བ་བྱེད་ཅིག་ཡོང་ད་བྱེད་དུས་ཙམ་པ་གང་ལྟར་ནོར་འཁྲུལ་ལམ་ཁ་གང་ཞིག་ཡོད་ན་དེའི་སྒང་ལ་ཡ་མུ་མཐུད་འགྲོ་ཡ་དེ་ཡིན་ན་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་ཀྱི་སྐྱོན་ཆ་ཆེ་ཤོས་ཅིག་ཨ་འདི་ག་འདི་ཡིན་ན་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་ཟེར་ཡག་དེ་ཁོ་ཕར་འཚོ་གནས་ཐུབ་ཡ་ཁོ་རང་མིའི་བསམ་ཚུལ་བཤད་ས་མེད་པ་དང་གཏམ་བརྗོད་རང་དབང་དང་ཅིག་དེ་ཚོ་ཚང་མ་མེད་པ་བྱས་ནམ་བཞིན་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་ཁོ་ཕར་གནས་ཐུབ་ཡ་མ་རེད་དེ་མེད་དུས་ཙམ་པ་ཡིན་ན། དཀའ་ངལ་འཕྲད་པའི་སྐབས་དེ་དཀའ་ངལ་འཕྲད་ཀྱི་འདུག་ཅེས་དེ་དག་མི་མང་གི་སྡུག་བསྔལ་མྱང་མཁན་མི་མང་ཚོའི་སྡུག་སྐད་རྒྱག་ཡ་དང། ཡང་དེའི་གཅིག་མཐོང་མཁན་མི་དེ་ཚོས་ད་འདུག་སེ་བྱེད་རྒྱུ་མི་འདུག་གཞན་པ་ཞིག་བྱེད་དགོས་འདུག་ཅེས་སྐད་ཆ་བཤད་སའི་ཡིན་ན་ཁོར་ཡུག་དེ་ཅི་ཡང་མེད་བྱས་ད་གཏམ་བརྗོད་རང་དབང་དང་དེ་ཚོ་ཁྱོན་ཡོད་མ་རེད་དེ་མེད་དུས་ཙམ་པ་ཡིན་ན་དཀའ་ངལ་དེ་ཚོ་ཆེར་ཆོད་ཆེར་ཆོད་ཆེར་ཆེར་འགྲོ་ཡ་མེད་བཞིན་གང་ལྟར་འདིར་ཡོ་བསྲང་བྱེད་ཡ་གི་ནུས་པ་དང་དེ་ཚོ་ཡིན་ན་ཁྱོན་ནས་མེད་པ་བྱས་འགྲོ་རེད། ཨ་འདི་ག་འདི་གལ་ཆེན་པོ་ཞིབ་ཞིག་ག་རེ་རེད་ཟེར་ན་ད་སྲིད་དབང་སྒེར་གཅོད་ཅན་ས་ཁུལ་སྤྱི་ཚོགས་ཁོ་རང་གནས་ཐུབ་ཡག་གི་ཁོ་ཚོའི་རྨང་གཞི་ད་རྩིག་པ་མ་བཟོ་ནས་རྩིག་གདན་དེ་ལྟ་བུ་འདི་ག་རེ་ཟེར་ན་ཁོ་སྐད་ཆ་རྫུན་མ་བཤད་བྱས། ག་དུས་ཡིན་ནའི་ཁོ་རང་ཚོའི་སྒྲུང་འདི་རྫུན་མ་འདི་བཟོས་བྱས་དངོས་ཡོད་གནས་ཚུལ་དང་མཐུན་གྱི་མེད་པའི་འདི་གནས་ཚུལ་ད་ཁོ་རང་ཚོ་དགོས་མཁོའི་ཆེད་དུ་བཟོས་བྱས། འདི་འདྲ་ཅིག་སྒང་ལ་ཡ་ཁོ་ཁང་པ་རེ་ཆ་ཚང་ཁོ་རེ་རྩིག་གདན་འདི་འདྲ་ཅིག་སྒང་རྒྱབ་བཞག་པ་ཡིན་དུས་ཙམ་པ་ཡིན་ན། ད་ག་དུས་ཡིན་ན་ད་རྫུན་མ་འདི་ནང་ལ་ཡར་ཨ་ནི་མར་གཏིང་ཟབ་ཟབ་ཟབ་ཟབ་དང་རྒྱ་ཆེར་ཆེར་ཆེར་ཆེར་ཆེར་འགྲོ་རྗེས་ནི་བསྡད་དགོས་ཁྱེད་ཡར་འདི་གལ་ཆེན་པོར་གཏོང་བ་ད་དཔེ་གཅིག་བཤད་ན་ཨུ་རུ་སུས་ཕི་གེ་ཡུ་ཁུ་རེན་ལ་ཡར་དམག་རྒྱག་དེ་ནི་ཨུ་རུ་སུས་ཡུ་ཁུ་རེན་དམག་རྒྱག་གི་བ་རེད་ཟེར་བྱས་ལབ་པའི་ཆོག་གི་མ་རེད་ད་ཨུ་རུ་སུའི་ནང་ལོག་ལ་ཡར་འདི་ཁོ་རང་ཚོའི་མིང་བཞག་པ་རེད་ད་ད་ཡིན་གཅིག་མིན་གཅིག་མིང་བཞག་པ་དེ་བཤད་ན་མི་ཞིག་འགྲིག་གི་མ་རེད་གསར་འགོད་པ་ད་དུ་ཨུ་རུ་སུས་ཡུ་ཁུ་རེན་ལ་ཡར་བཙན་འཛུལ་ད་ད་ཕར་བཞག་དམག་འཁྲུག་རྒྱག་གི་བ་རེད་ལབ་ཡིན་ནའི་ལོ་བཅོ་ལྔ་བཙོན་ཁང་དུ་འཇུག་གི་ཡིན་ཟེར་ལབ་གི་བ་རེད། ད་ད་ག་ནང་བཞིན་རྒྱ་ནག་ནང་ལོག་ལས་ད་ག་རེ་འདུག་ཨང། ད་དཔེ་གཅིག་བཞག་ན་དར་གས་སེ་གནས་ཚུལ་ཆེན་པོ་གཅིག་གཉིས་བྱུང་སོང་ཨང་གཅིག་དེ་ག་རེ་ཟེར་ན། ཧྲང་ཧའེ་ནང་ལོག་མི་སྡོམ་ནག་དེ་ག་དེ་ལྟོ་ཆས་ཟ་ཡ་མེད་བྱས་ག་ན་ལྟོགས་ཤི་ཐེབས་བྱས་ཁ་ཤས་ད་དེ་ཐོག་ཁ་ནས་མཆོངས་བྱས་ཤི་མཁན་དེ་ག་གནས་ཚུལ་མང་པོ་ཡོད་རེད་ཡིན་ན་ལས་པེ་ཅིང་པེ་ཅིང་གི་བརྙན་འཕྲིན་ཐོག་ལ་ཡང་ཡིན་ན། ཧྲང་ཧའེ་གི་རྦད་ཨ་ནི་ཚོང་ཁང་ནང་ལོག་ལས་ཨ་མི་དེ་ཚོ་ཞི་བ་བྱེད་ཀྱི་ཁ་ལག་ཆེ་དང་ཞི་བ་བྱས་ཉོབ་ཆ་ག་རེ་འབེལ་པོ་ཡོད་པའི་འདི་རྣམ་པ་ཅིག་ད་ཁ་ཤས་སུ་དུ་པར་དེ་ཚོ་གང་ག་ལོག་ཁ་ཤས་ནི་རྫུན་མ་བཟོས་རྒྱུ་རེད་ཤག་ཁ་ཤས་ནི་པར་རྙིང་པ་རེད་ཤག་ཟེར་འདུག་ཨང། ད་ག་ནང་བཞིན་ཡིན་ན། རྒྱ་ནག་གིས་ཨེ་ནི་དམར་ཤོག་གི་འགོ་ཁྲིད་དང་གལ་ཆེ་ཤོས་ད་རིང་ནད་དུག་སྐོར་འགོ་ཁྲིད་ཆེ་ཤོས་སུན་ཁྲུན་ལན་ཟེར་མཁན་དེ། འདས་པའི་ཉིན་ཁ་ཤས་ཤིག་ནང་ལོགས་ཧྲང་ཧའེ་ལ་ཕྱིན་ཟེར་ཡ་ཅིག་བརྙན་འཕྲིན་ཐོག་ནས་བསྟན་ཡག་བྱས་པའི་ནང་དུ། རྦད་དེ་ཧྲང་ཧའེ་གི་ཨེ་ནི་ས་ཁུལ་སྐྱོ་པོ་ཅིག་ནང་ལོགས་ཁོ་རང་གིས་ལས་ཀ་ལྟ་ཞིབ་བྱེད་གར་འགྲོ་དགོས་ཞུ་སྒོའི་མི་ཡིན་ན། ཁང་པ་མཐོ་པོ་འདི་ནས་པར་རྒྱབ་དུས་ཁང་པ་མཐོ་པོ་གཅིག་གི་ཐོག་ཁའི་སྒང་ལ་ཡ་དེའི་སྒང་གི་རྫུན་མ་བཟོས་བྱས་པར་རྒྱག་གི་འདུག་ཨ་ད་ག་འདྲ་གློག་བརྙན་འཁྲབ་ནང་བཞིན་རེད་བྱས་ཙང་ཀ་ཁོའི་ལམ་ལུགས་འདི་ཡིན་ན་ག་དུས་ཡིན་ནའི་རྫུན་མ་གཅིག་སྒང་དང་པོ་འཁོར་ནས་ཁང་པ་རྒྱབ་འཇོག་སོང་ཙང་རྫུན་མ་འདིས་མུ་མཐུད་བྱས་ཉར་ན་མི་ཤེས། ད་ག་འདྲ་གནས་སྟངས་མེད་པ་བཟོས་བཞག་དུས་ཙམ་པ་ཡིན་ན་ཁོ་རྫུན་མ་ཟེར་མཁན་དེ་ཡིན་པས་ཞུ་སྒོ་དེ་ག་འདྲ་རྒྱུན་འཁྱོངས་རྒྱུན་རིང་པོ་ཞིག་བྱ་དེ་ནི་ཞེ་དྲག་ཁག་པོ་རེད་ད་མ་ང་རང་ཚོ་བོད་པའི་གསུམ་དེ་ཡིན་མིན་ན་རྒྱ་ནག་གསུམ་དེ་དམར་ཤོག་གི་བྱེད་སྟངས་དེ་ཚོ་ད། གཅིག་བྱས་དུས་ང་རང་ཚོ་མི་ཐོག་གཉིས་པ་གསུམ་པ་སླེབས་རྗེས་ད་རྒྱ་ནག་དམར་ཤོག་འོག་ལ་འདུག་རྒྱ་ནག་དམར་ཤོག་དུ་འདུག་ཡག་པོ་བྱས་བསྡད་བསྡད་དང། བསྡད་དུས་བསམ་པ། རྒྱུན་རྒྱུན་ཐུགས་ཁུར་མ་རེད་ཤག་དེ་དྲང་པོ་མ་རེད་ཤག་བྱས་འདི། བསམ་བློའི་ནང་དུ་འཁོར་གི་འདུག་དེ་ལས། ཡིན་ནའི་ལས། དོན་དངོས་ཐོག་ལ་ཡར་ལོ་རྒྱུས་ཀྱི་མར་རིང་པོ་བལྟས་པ་ཡིན་ན་ལོ་དྲུག་ཅུ་བདུན་ཅུ་ཟེར་མཁན་རིང་པོ་གང་ཡང་མ་རེད་པ། འདི་འདྲ་སོང་ཙང་མཐའ་མ་བལྟས་ཡིན་ན།

གཅིག་ནད་དུག་གཙང་སེལ་གྱི་སྲིད་ཇུས་ཟེར་མཁན་དེ་རྦད་དེ་ཆབ་སྲིད་ཀྱི་ལས་འགུལ་རང་བྱེད་ཅེས། ཆབ་སྲིད་ཀྱི་ལས་ཀ་ཁོ་རང་བྱེད་ཅེས་ཕར་སྤེལ་ཡག་དེ་ཡིན་ན། ད་དཔེ་གཅིག་བཞག་ན། ཨ་ནི་ད་འཛམ་བུ་གླིང་ནང་ལོགས་ད་སྤྱིར་བཏང་གི་ནད་དུག་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་དང་ད་འདས་པའི་ལོ་གཉིས་ནང་ལོགས་རྒྱལ་ཁབ་ཚང་མ་ལོགས་ལ་ཉམས་མྱོང་ཞེ་པོ་བྱུང་བ་རེད་ད་ཉམས་མྱོང་བྱུང་བའི་སྒང་ད་གཅིག་ཚན་རིག་གི་མཇུག་སྡོམ་བཟོ་གི་རེད། ད་ད་རེས་གལ་ཆེ་དེ་ག་རེ་ཟེར་ན། ད་ང་ཚོ་ནད་དུག་འདི་དང་མཉམ་གནས་བྱེད་རྒྱུ་རེད་ཤག་མེད་བཞིན་ནད་དུག་འདི་གཙང་སེལ་བཟོ་ཐུབ་ཡ་མི་འདུག་ཞེས་ད་དེ་ཧ་ལམ་འཛམ་བུ་གླིང་ཐག་ཆོད་ཚར་བ་རེད། དེ་ལས་ཡིན་ནའི་ལས་དཔེ་གཅིག་བཞག་ཁ་སང་རང། རྒྱ་ནག་གི་ཨ་ནི། ཕི་གའི་གཞུང་གི་འགོ་ཁྲིད་མཐོ་པོ་གཅིག་གིས་འཕྲོད་བསྟེན་འགོ་ཁྲིད་མཐོ་པོ་གཅིག་གིས་ཡིན་ན་ཕི་གའི་རྒྱ་ནག་དམར་ཤོག་གི་ཨ་ནི་དུས་དེབ་ཅིག་སྒང་ལ་ཡ། ནད་དུག་དང་མཉམ་དུ་བསྡད་ཐུབ་བྱེད་དགོས་རེད་ཟེར་ཡ་དེ་དང་ནད་དུག་གཙང་སེལ་བྱེད་དགོས་རེད་ཟེར་དེ་ཡིན་ན་ལམ་ཕྱོགས་གཉིས་ཀྱི་ཡིན་ན་འཐབ་རྩོད་རེད་གང་ལྟར་ཆབ་སྲིད་ཀྱི་འདི་ཅི་ལས་སྐད་ཆ་ཡིན་ན་ཁོ་ལྟ་གང་ལྟར་རྒྱུ་མཚན་དེ་བཤད་ཅེས་མེད་པ་བྱས་བྱས་འདི་འདྲ་སོང་ཙང་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་དེ་ཚོ་ནང་ལོགས་ལ་ག་དུས་ཡིན་ན་ལས་ཀ་ག་རེ་བྱས་ནའི་ཆབ་སྲིད་ཀྱི་དགོས་མཁོའི་ཆེད་དུ་བྱས་བྱས་ད་ཆབ་སྲིད་ཀྱི་དགོས་མཁོའི་ཐོག་ལ་བྱེད་དུས་ཙམ་པ་ཨ་ལས་ཀ་དེ་ཚོ་ནོར་འཁྲུལ་དང་ཨ་ནས་མཐའ་མ་དེ་ཡིན་ན་མི་ལ་ཡ་ད་དཀའ་ངལ་འཕྲད་ཡ་ད་དེ་ཚོ་མང་པོ་ཞེ་པོ་གཅིག་བྱེད་དགོས་རེད་མཐའ་མ་དེ་ལ་ཡ། སྲིད་དབང་སྒེར་གཅོད་ཅན་སྐྱོན་ཆ་ག་རེ་འདུག་ཟེར་ན་ད་དབང་ཐང་ཆེན་པོ་ཡོད་པའི་འགོ་ཁྲིད་མི་དེ་ཚོ། ཕུ་ཐིང་ཡིན་ནའི་རེད་སྔ་མོ་ཡིན་ན་མའོ་ཙེ་ཏུང་ཡིན་ནའི་རེད་དེ་རིང་ཁ་སང་ཞི་ཅིན་ཕིང་ཡིན་ནའི་རེད་མི་དེ་ཚོ་ལ་ཡང། ཧམ་སེམས་དང། རྨི་ལམ་ཟེར་ནའི་གང་ལྟར་ཁོང་ཚོ་ལ་ཡང་གཅིག་གིས། འཁྲུལ་སྣང་སོགས་རེད་འདེད་ཆེན་པོ་འདེད་ད་ག་ལྷག་པར་དུ་འགོ་ཁྲིད་བྱས་བྱས་རྒྱུན་རིང་པོ་སྡོད་དུས་ཨིན་དྲའི་མི་ཚོས་ཚུར་ལྟ་ཅི་ཙང་མི་དང་མ་འདྲ་རིག་མ་ཚང་སྐོར་ནས་རེ་བ་དང་འགོ་ཁྲིད་འདི་ཚོ་བྱེད་མཁན་ཚོ་ཚོ་འདི་འདྲ་ཡོང་གི་འདུག་ཨང་ད་འདི་ཡིན་ན་དཔེ་མ་སྲིད་པའི་ཉེན་ཁ་ཚ་བོ་དཔེ་མཚོན་བྱས་ན་ད་ལྟ་ཕུ་ཏིན་ཆ་བཞག་ཡོད་ན་མི་མང་པོ་ཅིག་ཟེར་ཡ་བྱས་ན་ད་འདས་པའི་ལོ་ཁ་ཤས་ཤིག་ནང་ཕུ་ཏིན་གྱིས་ད་ལྟའི་གནས་ཚུལ་བཤད་ཡ་ལ་ཁྱོན་དབྱིངས་འཁོར་ཡོད་མ་རེད་ག་དུས་ཡིན་ན་སྔ་མོའི་ཕུ་ཏིན་གྱིས་ཨུ་རུ་སུའི་སྔ་མོའི་ལོ་རྒྱུས་ཐོག་ལ་ཡང་ཨ་ནི་བེད་གོང་མ། རྫ། དཔེ་སྟོབས་ཤུགས་ཆེན་པོ་འདི་ཕི་ཏི་རེས་ཉིན་དུ་བྱུང་བ་རེད། དེ་ཚོའི་སྐོར་སྐད་ཆ་བཤད་བྱས་ད་ག་འདྲ་ཁོ་རའི་རྨི་ལམ་ཟེར་བ་རེད་ཅིག་གིས། འདི་ཡིན་ན་ག་རེ་ཟེར་ན་ཕུགས་བསམ་འདི་ཡིན་ན་ཨུ་རུ་སུའི་གོང་མ་ཕི་ཏི་རེས་ལྟ་བུ་ཞིག་བྱེད་དགོས་བསམ་བསམ་གིས་འདི་བྱེད་དགོས་དུས་ཙམ་པ་ཨ་ན་ད་རིག་པས་ནས་བྱས་བྱས་ན་ཡུཀ་རེན་ལ་དམག་རྒྱག་ཡ་ལྟོས་སོ་གང་ག་ངས་དམག་ཕི་ཏི

ཐའེ་ཝན་སུམ་བརྒྱ་ལོའི་དམག་རྒྱག་ཡག་ཉེན་ཁ་ཡོད་རེད་ད་དེ་ཚོ་ཡོད་དུས་ཙམ་པ་བྱས་ཙང་འགོ་ཁྲིད་དེ་ཚོའི་ཁོ་རང་ཚོའི་སྒེར་གྱི་ཧམ་སེམས་ཟེར་ནའི་མི་འདུག་རྨི་ལམ་ཟེར་ནའི་མི་འདུག་ཁོ་རང་ཚོའི་འཆར་སྣང་དང་འདི་འདེད་གི་ཆེད་དུ་ཡིན་ན་རྒྱལ་ཁབ་ཁྱོན་ཡོངས་རྒྱལ་ཁབ་དེ་ཚོ་ཆེན་པོ་ལྷག་པར་དུ་རྒྱ་ནག་དང་དེ་ཚོ་ཡིན་ན་ད་བལ་མི་དུང་ཕྱུར་མང་པོ་ཡོད་པའི་རྒྱལ་ཁབ་རེད་དེའི་ནང་ལོགས་ལ་ཡང་གཅིག་བཅུག་བཞག་དུས་ཙམ་པ་ང་ཚོས་ཉེ་ཤོས་དེ་གཅིག་ཞིབ་བསམ་བཏང་པ་ཡིན་ན་རྒྱ་ནག་གི་ག་འདྲ་མདུན་མཆོང་ཆེན་པོའི་སྐབས་ལ་ཡང་མི་ས་ཡ་སུམ་ཅུ་བཞི་བཅུ་ཡིན་ན་ལྟོགས་ཤི་ཐེབས་པ་བཟོས་པ་རེད་ད་ད་ལྟ་ཧྲང་ཧའེ་ལ་ཡ་ད་དེ་རིང་ཁ་སང་དུས་རབས་ཉི་ཤུ་རྩ་གཅིག་རྒྱ་ནག་ཡིན་ན་འཛམ་བུ་གླིང་ནང་ལོགས་ལ་དཔལ་འབྱོར་སྟོབས་ཆེ་ཤོས་གཉིས་པ་ཆགས་བསྡད་ཡོད་རེད་དེ་ཚོ་ཆགས་ཡག་གི་རྒྱུ་མཚན་གཙོ་བོ་དེ་ཡིན་ན་ཧྲང་ཧའེ་ལྟ་བུའི་གྲོང་ཁྱེར་དེང་དུས་ཅན་གྱི་ད་བཟོ་གྲྭ་མང་ཤོས་དཔལ་འབྱོར་སྟོབས་ཆེན་པོ་དཔེ་ཞེ་པོ་གཅིག་གི་ཡིན་ན་དེང་དུས་ཀྱི་གྲོང་ཁྱེར་ཡིན་ཟེར་བ་ད་འདིའི་ནང་ལོགས་ལ་ཡ་མི་ས་ཡ་མང་པོ་ཞིག་དེ་རིང་ཁ་སང་ཡིན་ན་ལྟོ་ཟ་ཡ་མེད་པ། ད་ལྟོགས་ཤི་རང་ཐེབས་མུ་གེ་བྱས་ཤི་ཡོད་ནའི་མེད་ནའི་ག་འདྲ་མི་མང་པོ་གཅིག་ཡིན་ན་ལྟོ་ཆས་ཟ་ཡ་མེད་པ་ལྷག་བསྡད་ཡོད་རེད་དེ་ཚོ་ཡིན་ན་ད་ག་འདྲ་མི་སྒེར་གྱི་རྨི་ལམ་དང་ཧམ་སེམས་དང་དེ་ཚོའི་ཆེད་དུ་ཡིན་ན་མི་སྟོང་ཕྲག་མང་པོ་དང་ཁྲི་ཕྲག་མང་པོ་ས་ཡ་མང་པོའི་ཚེ་སྲོག་དང་འཚོ་བ་དང་དེ་ཚོ་གང་པོ་ལོག་ཡིན་ན་ཁྱད་གསོད་བྱས་བྱས་བཤད་གི་འདུག་ཨ་འདི་ག་འདི་སྲིད་དབང་སྒེར་གཅོད་ཅན་ཚང་མ་ལོག་ལ་ཡ་སྐྱོན་ཆ་ཆེ་ཤོས་རེད་ཅེས་ག་རེ་བ་རེད་ཟེར་ན་ཁོ་རང་ཚོ་རང་བཞིན་རང་གི་གཅིག་གི་མི་སྒེར་གྱི་སྡུག་བསྔལ་ཟེར་ཡ་དེ་དང། མི་བཅུས་ཉེ་སྦྱོར་བ་དང་མི་རང་གིས་ཁོའི་འཚོ་བ་སྦྱོར་བ། དེ་ཡིན་ན་ག་དུས་ཡིན་ན་འགོ་ཁྲིད་དང་ཁོའི་ལམ་ལུགས་དེ་ཚོའི་མིག་ནང་ལ་ཅི་ཡང་ཡོད་མ་རེད། དེ་མེད་དུས་ཙམ་པ་ཡིན་ན་དངོས་གནས་མི་སྒེར་གྱི་ཕི་ཀའི་སྡུག་བསྔལ་མྱངས་པ་དང། མི་སྒེར་ལ་ཡ་དེ་འདི་བྱས་ན་འགྲིག་གི་མ་རེད་བསམ་བསམ་སྦྱོར་བ་དང་དཔེ་མཚོན་བྱས་ན་ཨ་མདོར་སྐྱེས་སོ་དེ་ཡང་ཧྲང་ཧའེ་ནང་ལོགས་ལ་ཡང་བལྟས་པ་ཡིན་ན་དེ་དོ་བ་ལ་ཡང་སྤུ་གུ་ན་བྱས་ཚ་བ་རྒྱས་བྱས་ད་ཤི་གྲབས་ཤི་གྲབས་བྱས་ནས་སྨན་ཁང་ལ་མ་བཏང་ཡ་དང་ཨ་ནི་ད་ཕ་རྒན་འཁོགས་འདི་སྙིང་གི་ན་ཚ་ན་བྱས་སྨན་ཁང་ལ་བསྐྱལ་མ་ཐུབ་བྱས་ཤི་ཤི་འགྱོ་ད་དེ་འདྲའི་གསུམ་དེ་ད་ཞེ་པོ་ཞིག་མཐོང་ང་ད་གང་ལྟར་ལམ་ལུགས་འདི་ཚོའི་བསམ་བློའི་ནང་ལོག་ལ་ཡ་ཁོ་ཅིག་བསམ་བློ་གཏོང་སྟངས་བྱས་པ་དེ་ཚོའི་ནང་ལོག་ལ་ཡ་ཡིན་ན་མི་སྒེར་གྱི་སྡུག་བསྔལ་ཟེར་ཉན་དེ་ལ་ཁོ་གྲངས་ཀའི་དེར་བརྩི་གི་ཡོད་མ་རེད་དེ་མ་བརྩིས་དུས་ཙམ་པ་ཨ་ནི་མཐའ་མ་དེ་ད་གང་ལྟར་སྤྱི་ཚོགས་གོད་ཆག་ཆེན་པོ་དེ་ཚོ་ཞེ་པོ་ཞིག་ཨ་ནི། དེ་ཚོ་ནང་ཡོང་གི་འདུག་ག་བྱས་ཙང་ད་འདས་པའི་ཟླ་བ་གཅིག་ལྷག་ཙམ། རྒྱ་ནག་ལ་བྱུང་པའི་གནས་ཚུལ་དང་ཨུ་རུ་སུ་ལ་བྱུང་པའི་གནས་ཚུལ་འདི་ཚོ་ལ་ཡ་ད་ཡག་པོ་ཞིག་བལྟས་པ་ཡིན་ན་མི་ཚང་མ་ལོག་གི་ངོས་ནས་ལམ་ལུགས་དམངས་གཙོ་ཟེར་ཡ་དེ་ཁོའི་དགེ་མཚན་དེ་ག་འདྲ་ཞིག་ཡིན་མིན་མ་ཚང་ཁོ་མཚམས་མཚམས་གཅིག་གི་ལས་ཀ་འཇོན་ཐང་མེད་པ་དང་ཟང་ངེ་ཟིང་ངེ་ཚ་པོ་དང་གཉའ་རོལ་སྐོར་ཚ་པོ་དང་དེ་འདྲ་མང་པོ་ཡོད་རེད་དེ་ཡིན་ནའི་མི་གཅིག་གིས་སོ་སོའི་རྨི་ལམ་དང་སོ་སོའི་ཧམ་སེམས་དང་དེ་གའི་འདི་རྐྱེན་བྱས་ཡིན་ན་མི་དུང་ཕྱུར་མང་པོ་གཅིག་སྒོ་བཀག་བཞག་ཡག་གི། ཆ་རྐྱེན་དེ་མེད་དུས་ཙམ་པ་ཡིན་ན་ད་ལས་ཀ་དེའི་རིགས་དེ་མ་ཡོང་ཡག་གི་གང་ལྟར་དམངས་གཙོའི་ལམ་ལུགས་ནང་ལོག་གི་ད་ཁོའི་དགེ་མཚན་སོགས་རེད་ཡག་ཤོས་དེ་ཆགས་བསྡད་ཡོད་རེད་དེ་འདྲའི་སོང་ཙང་ད་ལྟའི་དུས་ཚོད་དེ་ཡིན་ན་ལམ་ལུགས་དེ་གཉིས་གཉིས་ཀྱི་དགེ་སྐྱོན་ལྟ་ཡག་གི་དུས་ཚོད་དེ་ངས་བྱས་ན་གལ་ཆེན་པོ་ཞེ་པོ་ཞིག་དང་ཡག་པོ་ཞེ་པོ་ཞིག་རེད་ཟེར་བསམ་ཚུལ་དེ་དྲན་གི་འདུག